བདེ་འགྲོའི་སྐྱེ་བ་ལེན་བྱས་ནས་བདེ་བ་མང་པོ་ཅིག་སྤྱད་པ་རེད་དེ་སྤྱད་པ་དེ་ཡང་རྨི་ལམ་དང་འདྲ་བ་དེ་རེད་ཁོ་ཤི་ནས་ངན་སོང་གི་སྡུག་བསྔལ་མྱོང་དགོས་ཡོད་དེ། འགྲོ་དགོས་ཡག་ཅིག་རེད་ཟེར་ཤི་ནས་ངན་སོང་སྡུག་བསྔལ་ནི་ཡུན་རིང་མི་བཟད་རྣམས་སུ་ལྟུང་ཟེར་ཤི་ནས་དེ་ནི་ངན་སོང་གི་སྡུག་བསྔལ་དེ་ཡིན་ན་ཡུན་རིང་པོ་ཞེ་དྲག་རེད། སྡུག་བསྔལ་དེ་བཟོད་གླགས་མེད་པ་ཅིག་རེད་ཟེར་དེ་ནང་མར་ལྷུང་དགོས་རེད། སྲིད་པ་ན་ནི་གཡང་ས་མང་ཟེར་ད་འཁོར་བ་ནང་བསྡད་ཚར་ཕྱིན་ཆད་དེ་ལ་གཡང་ས་མང་པོ་ཞེ་དྲག་ཡོད་རེད་ཟེར་ག་བ་ག་ས་གཡང་ཅན་ཅིག་རེད་མར་ཟག་ཆོག་མར་ཟག་ཆོག་ཆོག་བྱས་བསྡད་དེ་ཡོད་རེད། གང་ག་ངན་སོང་གི་གཡང་ཁ་ཆེན་པོ་དེ་འདྲ་ལ་བསྡད་དེ་ཡོད་རེད། དེར་ནི་དེ་ཉིད་མིན་འདི་འདྲ། དེ་ནི་དེ་ཉིད་དེ་ཁོ་ན་ཉིད་དུ་མེད་པ་རེད་དེ་ཉིད་འདྲ། དེར་ཡང་ཕན་ཚུན་འགལ་བས་ན་སྲིད་ན་དེ་ཉིད་འདི་འདྲ་མེད། དེ་ནི་ཕན་ཚུན་རྣམ་པར་སྤངས་པའི་འགལ་བ་ཅིག་རེད། དེ་ཡི་སྲིད་ན་དེ་ནི་འཁོར་བ་ལ་དེ་ཁོ་ན་ཉིད་དེ་དང་འདྲ་བ་ཅིག་ཡོད་པ་མ་རེད། དེར་ཡང་དཔེ་མེད་མི་བཟད་པའི

དེ་ནས་དོན་མེད་རྐྱང་ཅིག་ལ་བྱས་ནས་ཚེ་མང་པོ་ཅིག་འདས་ཙང་ཟེར་རྣམ་དཔྱོད་ཤིན་ཏུ་རྙེད་པར་དཀའ། དེར་ཡང་རྣམ་གཡེང་གོམས་པ་ནི་རྣམ་པར་དཔྱོད་པ་དེ་ཡིན་ན་ཧ་ཅང་ནི་རྙེད་དཀའ་བ་ཅིག་རེད་དེ་ལྟ་བུ་དེ་ཁོ་ན་ཉིད་དང། དེ་ལྟ་བུ་ལ་དཔྱོད་པ་དེ་ཡིན་ན་ཧ་ཅང་ནི་རྙེད་དཀའ་བ་ཅིག་རེད། དེར་ཡང་རྣམ་གཡེང་གོམས་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད། དེ་རྣམ་གཡེང་ལ་གོམས་ཤུགས་ཆེ་དྲགས་ཡོང་དུས་དེ་བཟློག་པའི་ཐབས་དེ་ཧ་ཅང་ནི་རྙེད་དཀའ་བ་ཅིག་རེད་ཡོད་མ་རེད། དེར་ཡང་ངན་སོང་ཆེན་པོར་ནི། ལྟུང་ཕྱིར།

བརྒལ་བ་དེ་ཡང་དཀའ་བ་རེད། དེ་ལ་ཡང་ཐེ་ཚོམ་ཟ། དེ་ལ་ཡང་ཐེ་ཚོམ་ཟ་བྱས་ནས་ཡང་དེ་ལས་བརྒལ་བ་དེ་ཧ་ཅང་དཀའ་བོ་རེད། སླར་ཡང་དལ་བ་རྙེད་དཀའ་ཞིང། སངས་རྒྱས་འབྱུང་རྙེད་ཤིན་ཏུ་དཀའ། སངས་རྒྱས་འབྱུང་བ་དེ་དཀའ་བ་ཆེ། ཉོན་མོངས་ཆུ་བོ་སྤང་དཀའ་སྟེ་ཨེ་མའོ་སྡུག་བསྔལ་རྒྱུ་མ་བརྒྱུད་པར་གྱུར། དེ་དག་ཐམས་ཅད་གང་ག་དཀའ་བ་ཡིན་ཙང་དེ་ནི་ཨེ་མའོ་དེ་ནི་ཀྱེ་མ་ཡིན། སྡུག་བསྔལ་ནས་སྡུག་བསྔལ་བརྒྱུད་སྡུག་བསྔལ་ནས་སྡུག་བསྔལ་བརྒྱུད་ཡག་ཅིག་མ་གཏོགས་བདེ་བ་ནས་བདེ་བ་བརྒྱུད་ཡག་དེ་ནི་ཧ་ཅང་ནི་ཁག་པོ་ཞེ་དྲག་རེད། དེ་ལྟར་ཤིན་ཏུ་སྡུག་བསྔལ་ཡང་རང་སྡུག་མི་མཐོང་གང་ཡིན་པ་སྡུག་བསྔལ་ཆུ་བོར་གནས་འདི་དག་ཀྱི་ཧུད་མྱ་ངན་བྱ་བར་འོས་ཟེར། དེ་ལྟ་བུ་ཤིན་ཏུ་སྡུག་བསྔལ་ཡིན་གྱི་ཡིན་གྱི་ཅིག་ལ་རང་གི་སྡུག་བསྔལ་དེ་མི་མཐོང་བ་ཅིའི་ཕྱིར་ནི། འཁོར་བ་པའི་སེམས་ཅན་རྣམས་ཀྱིས་སྡུག་བསྔལ་ཆུ་བོར་གནས་འདི་དག་ལ། ཀྱི་ཧུད་ཟེར་ནས་སྨྲེ་སྔགས་འདོན་ནས་མྱ་ངན་བྱེད་དགོས་པ་རེད། སྡུག་བསྔལ་མྱོང་དགོས་པ་རེད། དཔེར་ན་འགའ་ཞིག་ཡང་ཡང་ཁྲུས་བྱས་ཏེ་ཡང་ཡང་མེར་འཇུག་པ།

ནང་བཞིན་སྨད་པ་མེད་ཚུལ་དུ་གུས་པས་བསོད་ནོར་ཚོགས་བསགས་ཏེ། སྨད་པ་མེད་བར་ཟིན་ཏེ་དེ་ཡིས་མི་འདའ་དང། ད་ལྟ་རྗེས་སྟོང་དང། དེ་ནས་ཉི་ཁྲི་དེ་ཚོ་ན། སྨད་པ་ནི་དོག་ཏུ་སྐྱེས་པའོ། སྨད་པ་ནི་ཟུག་རྔུ་དུ་སྐྱེས་པའོ། སྨད་པ་ནི་སྡུག་བསྔལ་དུ་སྐྱེས་པའོ་ཟེར་གྱི། མང་པོ་ཞིག་དང། སྨད་པར་ཟིན་ཏེ་དོག་ཏུ་སྐྱེས་པ་རེད།

དེ་ཡིས་སྨད་པ་སྨད་པའི་ཚུལ་དུ་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསགས་ནས་སྨད་པའི་ཕུང་བར་བརྒྱུད་ནོ་ལ་སྟོང་པ་ཉིད་ནི་སྟོན་པར་བརྒྱུད་ཟེར། སྨད་པའི་ཕུང་བར་བརྒྱུད་ནོ་ལ་ཟེར་སྨད་པས་ག་རེ་ཕུང་སྐྱོབ་རེ་ཟེར་ན། སྨད་པ་དེ་ལ་སྨད་པའི་དབང་གིས་སྨད་པ་བདེན་པར་བཟུང་བར་བ། གང་ལ་སྨད་པ་ཡིན་ནའི་ཁོ་བདེན་གྲོལ་གྱི་སྨད་པ་ཅིག་མ་གཏོགས་བདེན་པར་སྨད་པ་ཅིག་ནི་སྨད་པས་མི་ཐོགས་མར་བ། དེ་ཡིས་ས་སྨད་པ་གང་ལ་སྨད་པ་ཡིན་ན་ཡང་སྨད་པ་དེའི་ཕང་བ་ཀྱང་སྐྱོབ་རེ་ཟེར་སེམས་ཅན་ཐམས་ཅད་སྨད་པའི་དབང་གིས་ཕོངས་ནས་ངན་སོང་དུ་མ་ལྷོངས་བྱེད་པ་རེ་ཟེར། ལ། དམིགས་པས་ཕུང་བར་གྱུར་རྣམས་ལ་སྟོང་པ་ཉིད་ནི་སྟོན་པར་འགྱུར་ཟེར་དེ་ལ་གཉེན་པོ་ག་རེ་བསྒོམ་དགོས་ཟེར་ན་དམིགས་པས་ཕུང་བར་གྱུར་རྣམས་ཁོ་དེ་ཚོ་ལ་སྟོང་པ་ཉིད་བསྟན་དགོས་རེད་སྟོང་པ་ཉིད་བསྟན་བྱས་ནས་ནི་དམིགས་པ་མེད་པའི་ཚུལ་དུ་ཚོགས་བསགས་བྱས་ནས་ནི། ཐར་པ་ཐོབ་གི་རེད་ཟེར་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བསྟན་པ་ཞེས་བྱ་བ་སྟེ་ལེའུ་དགུ་པའོ། ད་དེ། ལེའུ་དགུ་པ་བར་དུ་བཞག་ནས་ད་གསུངས། དེ་ནི་བསྔོ་བ་ཡི་ལེའུ་ཟེར་མཁན་དེ་ཡིན་པ་རེད་ད་བསྔོ་བའི་ལེའུ་དེ་དང། གོང་དུ་དེ་ནི་བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ་གཉིས་པོ་དེ་ཡིན་ན་སྤྱིར་དེ་ནི་ཕར་ཕྱིན་དྲུག་གི་ནང་ནས། སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་གྱི་ཁོངས་སུ་གཏོགས་པ་ཡིན། སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་དེ་དམིགས་བསལ་ཁོ་རང་ལོགས་སུ་མེད་པ་ཡིན་ཙང་དེ་དེ་གཉིས་པོ་དེ་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་གྱི་ཁོངས་སུ་གཏོགས་པ་དང། དེ་ཡང་དེ་ནི། ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་དེ་ནང་བཞིན་བྱས་ནས་དེ་ནི་ཐོག་མར་དགེ་བའི།

དེ་སོང་དུས་ད་དེ་ལྟ་བུ་ཐུན་མོང་ལམ་སྦྱོང་སྔོན་དུ་གྱུར་པ་དེ་ཡིན་ཟེར་ན། དེ་ནས་ང་ཚོ། དེ་ནས་རྫོགས་སངས་རྒྱས་སུ་བགྲོད་པ་ལ། ཟབ་མོ་རྡོ་རྗེ་ཐེག་དང་ཕར་ཕྱིན་ཐེག་ཟེར་དེ་ནང་བཞིན་བྱས་བྱས་ནས། རྫོགས་པའི་སངས་རྒྱས་ཀྱི་གོ་འཕང་བགྲོད་པར་བྱེད་པ་ལ་དེ་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཐེག་པ་དེ་ནས་གཉིས་བཀའ་སྩལ་པ་ཡིན་ཟེར་ད་ཐེག་པ་གཉིས་ཡི་ནང་ནས་དེ་ནས། ཟབ་མོ་རྡོ་རྗེ་ཐེག་པ་དེ་ཡིན་ན་ཕ་རོལ་ཏུ་ཕྱིན་པའི་ཐེག་པ་ལས་ཡང་ལྷག་གི་རེད་ཟེར་ཆེས་ཆེས་མྱུར་བར་འགྱུར་བ་རེད་སྲིད།

ཟབ་མོ་རྡོ་རྗེ་ཐེག་པ་ལ་ཕྱིན་ནས་འགྲོ་ཡ་མེད་པ་དེ་ཚེ་དེ་ཀའི་སྟེང་གི་འོར་བ་ཐུན་མོང་ལམ་སྦྱངས་སྣོད་དུ་གྱུར་པ་ན་ཐེག་པ་ཀུན་གྱི་མཆོག་གྱུར་རྡོ་རྗེའི་ཐེག་ཟེར་ཐེག་པ་ཐམས་ཅད་ཡི་ནང་ནས་མཆོག་ཏུ་གྱུར་པ་དེ་ཚེ་རྡོ་རྗེ་ཐེག་པ་དེ་ཡིན། རྡོ་རྗེ་ཐེག་པ་དང། འབྲས་བུའི་ཐེག་པ་དང་གསང་སྔགས་ཀྱི་ཐེག་པ་དང་དེ་ཚོ་ཁོ་རང་མིང་གི་རྣམ་གྲངས་ཡིན་ནི་སྔགས་རིམ་ཆེན་མོ་ནང་ཡོད་པ་དེ་རྡོ་རྗེ་ཐེག་པ་ཞེས་པ་དེ་མིང་བྱས་པ་རེད། ད་རྡོ་རྗེ་ཐེག་པ་དེ་ནི།

དབང་གིས་རྒྱུད་སྨིན་པར་བྱེད་དགོས་རེད། དེ་ལ་ཡང་དེ་ནི་རྒྱལ་བ་རྡོ་རྗེ་འཆང་གསུངས་པ་ཡི་ད་རྒྱུད་སྡེ་བཞི་ཡོད་པ་ཡིན་ཙང་ད་རྒྱུད་སྡེ་བཞི་པོ་དེ་སངས་རྒྱས་རང་གི་ངོས་ནས་རྟོགས་པ་ལ་དེ་ནི་མཆོག་དམན་གྱི་ཁྱད་པར་མེད་པ། མཉམ་པ་ཉིད་གསུམ་གྱི་སྒོ་ནས་མཉམ་དུ་ཡོད་རེད་ཡིན་ནའང་གདུལ་བྱ་ཡི་དབང་གིས་དེ་ནི་བྱ་རྒྱུད་དང་སྤྱོད་རྒྱུད་དང་རྣལ་འབྱོར་རྒྱུད་དང་རྣལ་འབྱོར་བླ་ན་མེད་པའི་རྒྱུད་ཟེར་བཞི་བཤད་ཀྱི་ཡོད་དེས་ན་ནི་གདུལ་བྱ་སོ་སོ་ཡི་བསམ་པ་ལ་ལྟོས་བྱས་ནས་རང་གི།

ད་ནི་སྣོད་རུང་དུ་བྱེད་པ་དང་འོག་མ་འོག་མ་ཐོབ་པ་ཙམ་གྱིས་གོང་མ་གོང་མ་ཡི་སྣོད་དུ་མི་རུང་བ་བྱ་རྒྱུད་ཡིན་ན་དེ་འདྲ་ཡིན་པ་རེད། ད་སྤྱོད་རྒྱུད་ཟེར་མཁན་དེ་ད་གཙོ་བོ་གཙོ་བོ། དེ་ནི་མ་རྒྱུད་ཡ་གི་གཙོ་བོ་རྣམས་ཏེ་རྣམ་སྣང་མངོན་བྱང་དང། དེ་ནས་ཕྱག་ན་རྡོ་རྗེ་ནས་ག་རེ་ཟེར་དགོས་ན་ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལ་སོགས་པ་དེ་ཚོ་ཅིག་མ་གཏོགས་མེད་པ་རེད། དེ་ཙང་ནི་རྣམ་སྣང་མངོན་བྱང་དེ་ཡིན་ན། གཙོ་བོ་འདྲ་ཞིག་བྱེད་ཀྱི་ད་སྤྱོད་རྒྱུད་དང་བྱ་རྒྱུད་གཉིས་ལ་མི་འདྲ་ག་རེ་རེད་ཟེར་ན་དབང་བསྐུར་བ་རང་ལ་མང་ཉུང་ཁྱད་པར་ཡོད་པ། བྱ་རྒྱུད་ལ་བྱེད་ཀྱི་ཡིན་ན། ཐོག་མར་ཆུ་དབང་དང། དེ། མཐའ་རྟེན་གྱི་རྒྱུ། ཅོད་པན་གྱི་དབང་དང། དེ་ནས་རྗེས་གནང་སོགས་མ་གཏོགས་མེད་པ་རེད། སྤྱོད་རྒྱུད་ལ་ཡིན་ན་རིགས་ལྔ་ཡི་དབང་ཆ་ཚང་ཡོད་པ་རེད། དེ་ཡིན་ཙང་དེ་ནི་ཉམས་ལེན་ལ་ཡང་མི་འདྲ་ཁྱད་པར་ཡོང་གི་ཡོད་པ། ད། རྣལ་འབྱོར་རྒྱུད་ཟེར་མཁན་དེ། གཙོ་བོ་དུམ་བུ་བཞི། རྡོར་དབྱིངས་ནས་བཤད་པའི་དུམ་བུ་བཞི་དང་ཀུན་རིག་ལ་སོགས་པ་བ་དེ་ཚོ་ནས་བཤད་པ་ཡིན་ཙང་དེ་དག་གི་སྐབས་སུ་ཡིན་ན་རྡོ་རྗེ་སློབ་དཔོན་གྱི་དབང་ཡོད་པ། ཐུན་མོང་རྡོ་རྗེ་སློབ་མའི་དབང་ཙམ་གྱིས་མ་ཟད་པ་ཐུན་མོང་མ་ཡིན་པའི་རྡོ་རྗེ་སློབ་དཔོན་གྱི་དབང་ཡོད་པ་ཡིན་ཙང་ད་བྱང་སྡོམ་དང་སྔགས་སྡོམ་གཉིས་ཀ་བཟུང་དགོས་པ་དང། ཨ་ནི་ལམ་ཉམས་སུ་ལེན་པ་དེའི་ཚེ་ན་ཡང་འབྲས་བུ་དེ་ལས་ཉམས་ལེན་གྱི་མང་ཉུང་ཁྱད་པར་ཡོད་པ་དེ་འདྲ་ཡིན་པ་རེད། ད་རྣལ་འབྱོར་བླ་ན་མེད་པའི་རྒྱུད་དེ་ལ་ཞུགས་པར་བྱེད་པ་དེ་ནི་ཕ་རྒྱུད་དང་མ་རྒྱུད་གཉིས་ཡོད་པའི་ནང་ནས་ད་ཕ་རྒྱུད་གསང་བ་འདུས་པ་དང་མ་རྒྱུད་ཀྱེ་རྡོར་ལྟ་བུ་དང་ད་ག་ནང་བཞིན་བྱས་ནས་དཔལ་འཁོར་ལོ་སྡོམ་པ་ལ་སོགས་པ་ལ་དེ་ཚོ་མ་རྒྱུད་ཀྱི་ཁོངས་སུ་གཏོགས་པར་བྱེད་བྱས་ནས། རྒྱུད་སྡེ་དེ་ལྟ་བུ་རྣལ་འབྱོར་བླ་ན་མེད་པའི་རྒྱུད་གང་ཡང་རུང་བ་ཞིག་གི་དཀྱིལ་འཁོར་དུ་ཞུགས་བྱས་ནས་དབང་བཞི་ལེགས་པར་ཐོབ་མཁན་དེ་ཡིན་ན། དབང་དུས་སུ་ཁས་བླངས་པའི་དམ་ཚིག་དང་སྡོམ་པ་དེ་ཡིན་ན།

རྒྱུད་སྡེ་གོང་མ་ཡིན་ན་དེ་ནི་བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་དེ་ནི་རིམ་གཉིས་ཀྱི་རྣལ་འབྱོར། འོན་ཏེ་རིམ་གཉིས་ཀྱི་རྣལ་འབྱོར་དེ་ཡང་གནད་རྣམས་རང་གིས་ཇི་བཞིན་རྟོགས་ནས་བརྩོན་པ་ཡིས་ད་ཇི་ལྟ་བ་བཞིན་དུ་རྟོགས་པར་བྱེད་བྱས་ནས་དེ་ལ་ཐུན་བཞིའི་རྣལ་འབྱོར་བསྒོམས་ནས་ཉམས་སུ་བླངས་ནས། དེ་བྱས་པ་ཡིན་ན་དེ་ནི་རྒྱུད་སྡེ་ནས་བཤད་པའི་རྟོགས་པ་དེ་ཡང་ངེས་ཀྱི་རེད། དེ་ཡེ་ཤེས་དེ་ཡིན་པས་དམ་པའི་གསུང་བཞིན་སྒྲུབ་པར་བྱིན་གྱིས་རློབས། ད་དེའི་གཤམ་མ་དེ་སྨོན་ལམ་རྒྱག་ཡ་ཙམ་ཡིན་པས་དེ་ལྟར་ལམ་བཟང་སྟོན་པའི་བཤེས་གཉེན་དང་ཚུལ་བཞིན་སྒྲུབ་པའི་གྲོགས་རྣམས་ཞབས་བརྟན་ཅིང་ཕྱི་དང་ནང་གི་བར་དུ་གཅོད་པའི་ཚོགས་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ།

ཞི་རྒྱས་དབང་དྲག་གི་ལས་ག་རེ་སྒྲུབ་ཀྱི་ཡིན་ན་ཡང་སོ་སོ་གྱི་དམིགས་རྣམ་སྦྱོང་བྱས་ནས་བྱས་ཡོད་པ་དེ་ལང་རེ་བརྒྱུད་ཆུ་ནང་ལ་གསུངས་བཞག་གི་དེར་བ་དེ་ཡིས་སོ་སོ་གྱི་ཞི་བའི་ལས་ཅིག་སྒྲུབ་དགོས་བྱུང་སོང་ན་དེ་ལ་བརྟེན་ནས་སྒྲུབ་རྒྱུ་ཡོད་པ་རྒྱས་པའི་ལས་དང་དབང་གི་ལས་དང་དྲག་པོའི་ལས་ག་རེ་སྒྲུབ་ཀྱི་ཡིན་ན་ཡང་དེ་ལ་བརྟེན་ནས་ལྷ་མོ་དཀར་པོ་དང་ལྷ་མོ་སེར་པོ་དང་ལྷ་མོ་དམར་པོ་ལྷ་མོ་སྔོན་པོ་ལ་སོགས་པ་དེ་ཚོ་སྤྲུལ་བྱས་ནས།